ད། དེ་མ་གྲུབ་ན་དེ་ལྟར་དེ་རབ་ཏུ་སྒྲུབ་ཕྱིར་རྗེས་དཔག་ཡིན་ཟེར་ལ་རོ། སྐབས་འགར་ཁ་དོག་གི་མི་རྟག་པ་རྗེས་སུ་དཔོག་པའི་གི་རྒྱུ་མཚན་ཡོད་པ་ཡིན་ཏེ། དེ་མངོན་སུམ་དུ་མ་གྲུབ་ན་དཔེ་ལ་གྲུབ་པ་དེ་ལྟར་དེ་རྟགས་ལས་རབ་ཏུ་སྒྲུབ་དགོས་པའི་ཕྱིར་ཟེར་ལབ་དེ་གཙོ་བོ་རགས་པའི་མི་རྟག་པ་བྱེད། ད་རགས་པའི་མི་རྟག་པ་དེ་མང་ཆེ་བ་དེ་མངོན་སུམ་གྱིས་གྲུབ་འགྲོ་གི་རེད་ཟེར་ལབ་དེ་ཁ་སང། ང་ཚོ་དཔེར་ན་མཉན་བྱ་སྐད་ཅིག་ཐ་མ་དང་མར་མེ་སྐད་ཅིག་ཐ་མ་འདྲ་བོ་ཅིག་ཡིན་པ་ཡིན་ན་མངོན་སུམ་གྱིས་ལྟ་བཞིན་པའི་གནས་སྐབས་སུ་ཁོ་འགག་འགྲོ་དུས་སྒང་ལ་རང་གི་རིགས་འདྲ་ཕྱི་མ་མི་འབྱུང་བ། རེ་བ། མི་འབྱུང་བ་རང་གི་རིགས་འདྲ་ཕྱི་མ་མེད་པ་དེ་མངོན་སུམ་གྱིས་གྲུབ་པ་ད་ག་རང་ལ་ཡིད་བརྟན་དུས་རགས་པའི་མི་རྟག་པ་མངོན་སུམ་དུ་གྲུབ་སྲིད་ཀྱི་རེད། ཡིན་པ་ཡིན་ན་ཡང་འཁྲུལ་རྒྱུ་དང་བཅས་པ་ཡིན་ན་སྐབས་འགའ་ཞིག་ཏུ་རྗེས་དཔག་དེ་རྟགས་ལ་བརྟེན་ནས་དཔོག་དགོས་པ་ཡང་ཡོད་རེད་དཱ། དེ་སྒྲུབ་ཀྱི་འདུག་ག། ད་འཁྲུལ་རྒྱུ་ཡོད་རེད་ཟེར་ལབ་དུས་སྒང་ལ་ད་འཁྲུལ་རྒྱུ་ག་རེ་ཡོད་རེད་ཟེར་དུས་འཁྲུལ་རྒྱུ་དེ་ལ་གསུམ་ཡོད་རེད་ལབ་དུས་འདིའི་འཁྲུལ་རྒྱུ་དེ་ངོས་འཛིན་བྱེད་ག་ལ་འགྲོ་གི་འདུག་རེད་བ། འདྲ་བ་གཞན་ནི་ཡོད་པའི་ཕྱིར། ལ་ལར་ཡོངས་སུ་མི་ཤེས་ཏེ། འཁྲུལ་ཕྱིར་གོང་བུའི་ཐ་དད་བཞིན་ཐ་དད་མཐོང་བ་མེད་ཕྱིར་རོ། སྐབས་ལ་ལར་ཁ་དོག་གི་མི་རྟག་པ། ཁ་དོག་གི་སྟེང་དུ་རགས་པའི་མི་རྟག་པ་དེ་མི་ཤེས་པའི་གི་རྒྱུ་ཡང་ཡོད་དེ། ནང་གི་འཁྲུལ་རྒྱུ་བློ་ཞན་པ་དང། གང་ཟག་རང་ཉིད་བློ་གྲོས་ཞན་པ་དང། ཕྱི་ཡི་འཁྲུལ་རྒྱུ་འདྲ་བ་གཞན་འབྱུང་བ། ཨ་ནི་ཡོད་པ་བར་མ་ཆད་པ་ཟེར་དུས་སྔ་མ་སྔ་མ་ནས་ཕྱི་མ་ཕྱི་མ་འབྱུང་བྱས་ནས་རྒྱུན་བར་མ་ཆད་པ་འབྱུང་གི་ཡོད་དུས་སྒང་ལ་དེ་དག་འཁྲུལ་བ་ལ་བརྟེན་ནས་མི་རྟག་པ་རྟོགས་མ་ཐུབ་པ་ཡོང་གི་རེད་ཟེར་དུས་འཁྲུལ་རྒྱུ་གསུམ་དེ་རེད། ནང་གི་འཁྲུལ་རྒྱུ་བློ་ཞན་པ་ཕྱི་ཡི་འཁྲུལ་རྒྱུ་འདྲ་བ་རྗེས་འབྱུང་ཡོད་པ་བར་མ་ཆད་པ་རྣམས་ཚོགས་པ་མཐོང་བའི་ཕྱིར་རོ། དང་འདྲ་བ་རྗེས་འབྱུང་ཡང་ཡོད་དེ། སྐད་ཅིག་སྔ་ཕྱི་ཐ་དད་དུ་མཐོང་ཡང་མཐོང་བ་མེད་པ་དང་འདྲ་བར་ངེས་མི་ནུས་པ་ཡོད་པའི་ཕྱིར་ཟེར་ད་སྐད་ཅིག་སྔ་ཕྱི་གང་ག་ཐ་དད་རེད་དེ་འདྲ་བོ་འདྲ་བོ་ཡོད་པ་ཡིན་ཙང་གཅིག་ཏུ་འཁྲུལ་འགྲོ་གི་ཡོད་རེད་ཟེར་རོ། སྐད་ཅིག་སྔ་ཕྱི་སྤྱིར་བཏང་ཐ་དད་རྫས་ཐ་དད་དུ་གྲུབ་པ་རེད་དེ་ཡིན་ན་ཡང་འདྲ་བོ་ཡོད་བ་ཡིན་ཙང་གཅིག་ཏུ་འཁྲུལ་འགྲོ་གི་ཡོད་བ་རེད། དེ་ཡིན་པ་ད་སྔ་ཕྱི་གཅིག་ཏུ་འཁྲུལ་བ་མཐོང་བའི་ཕྱིར་ཟེར་རོ། དཔེར་ན་སྐད་ཅིག་སྔ་ཕྱི་དངོས་པོ་འདྲ་བོ་ཡོད་ན་སྐད་ཅིག་སྔ་ཕྱི་དང་ང་ཚོ་རྟག་འཛིན་ལྷན་སྐྱེས་ཡོང་མཁན་མང་ཆེ་བ་སྔ་ཕྱི་གཅིག་ཏུ་འཁྲུལ་ཡ་དེ་ཡོང་འོ་ར་ད་དེའི་དཔེ་ལ་མིག་འཕྲུལ་མཁན་གྱི་གོང་བུའི་ཐ་དད་མཐོང་ཡང་མ་ངེས་པ་བཞིན་ནོ། མིག་འཕྲུལ་མཁན་གྱི་ཟེར་བ་གོང་བུའི་ཐ་དད་ཟེར་ལབ་དུས་སྒང་ལ

ཁ་དོག་གི་སྟེང་དུ་རགས་པའི་མི་རྟག་པ་མངོན་སུམ་དུ་མ་རྟོགས་པ་ཡོང་སྲིད་ཀྱི་རེད་ཡོད་པ་ཡིན་ན་དེ་ལྟ་བུའི་གང་ཟག་དེ་ལ་དེ་ནས་རྟགས་ཀྱིས་སྒྲུབ་དགོས་ཀྱི་རེད་ར་ཡ་དེ་གཅིག་བྱས་འདི་ལྟར་རྟགས་མེད་བྱིས་པར་གྱིས་ད་བྱིས་པར་གྱིས་ལབ་ཀྱི་འདུག་ག་བྱིས་བར་ཡིན་མིན་བརྟག་ཡ་འདུག་གྱིས་དེ་བྱིས་པ་སོ་སོ་གྱིས་བྱིས་པའི་བར་གྱིས་ཡོད་དེ་བ་ཡིན་མིན་བཟོ་ལོས་ཀྱི་འདུག་དེ་སྐྱེ་བོས་ཕྱིས་འབྱུང་བ་དང་ནི་འབྲེལ་མེད་མར་མེ་ལ་སོགས་ཀྱི་འཇིག་པ་མཐོང་བ་ཡོངས་གཅོད་ཉིད་ཅེས་དེ་ཡི་རྒྱུ་མཚན་ནི་འདི་ལྟར་འཁྲུལ་རྒྱུ་མེད་པ་ཡིན་ན་མར་མེ་ལ་སོགས་པ་རྣམས་ཀྱི་འཇིག་པ་མངོན་སུམ་གྱིས་མཐོང་བས་ཡོངས་སུ་གཅོད་ནུས་པ་ཉིད་ཡིན་ཏེ་ལ་དེ་ལྟར་འཇིག་པ་མངོན་སུམ་དུ་མཐོང་ཟེར་ཏེ་མར་མེ་ལ་ལྟ་བཞིན་པའི་གནས་སྐབས་ད་ག་རང་ལ་སྐད་ཅིག་ཕྱི་མ་འགག་འགྲོ་དུས་སྒང་ལ་ཡང་འབྱུང་མེད་པར་འོག་ཀྱི་མངོན་སུམ་གྱིས་ལྟ་བཞིན་པའི་གནས་སྐབས་མཐོང་བསྡད་ཀྱི་ཡོད་རོ། འཁྲུལ་རྒྱུ་མེད་པ་ཡིན་ན་ད་ག་རང་མར་མེ་སྐད་ཅིག་ཐ་མའི་སྟེང་དུ་རགས་པའི་མི་རྟག་པ་ངེས་སོང་བ་རེད། འཁྲུལ་རྒྱུ་མེད་ན་རྟགས་ལ་ལྟོས་པ་མེད་པར་བྱིས་པའི་བར་གྱིས་ཟེར་གྱི་འདུག་ག་ཡི་གེ་བྱིས་པར་ཟེར་དུས་སྤྱི་ཐང་བྱིས་པའི་ཟེར་ལབ་ན་ཁོ་འགྲོ་གི་ཡོད་རེད་དེ་བར་མེད་འགྲོ་ཟེར་ད་སྤྱི་ཐང་ཁོ་ཚིག་གཅིག་ཡིན་དུས་ད་སྤྱི་ར་ར་བ་བྱིས་པའི་བར་གྱི་སྤྱི་ཐང་པ་སྤྱི་ཐེ་ལི་གོར་དེ་ར་ཏྲ་དེ་ག་འདྲ་གྱི་ལས་ཡོད་ན་ཡང་བྱིས་པའི་བར་གྱི་སྐྱེ་བོས་མར་མེ་རིགས་འདྲ་ཕྱིས་འབྱུང་དང་འབྲེལ་བ་མེད་པ་མངོན་སུམ་གྱིས་རྟོགས་ནུས་པའི་ཕྱིར་ཕྱིས་འབྱུང་ཟེར་དུས་རིགས་འདྲ་ཕྱི་མ་གཅིག་དང་འབྲེལ་བ་མེད་པ་དེ་མངོན་སུམ་གྱིས་རྟོགས་ནུས་པའི་ཕྱིར་མར་མེ་ཁོ་རང་རྒྱུན་འགག་འགྲོ་དུས་གང་ད་གཏན་ནས་མེད་པ་འགྲོ་གོ་ཅི་ངེས་འགྲོ་གི་ཡོད་རོ་བས་དེ་གཅིག་རེད་ཤག་ད། ད་དེ་ནས་མངོན་སུམ་གྱིས་རྟོགས་ནུས་ན་སྔ་ཕྱི་གཅིག་ཏུ་འཁྲུལ་བ་བསྐྱེད་པ་འགལ་ལོ་རྒྱང་འཕེན་གྱི་རྩོད་པ་རེད་ཟེར་གོ་ད་དེ་རྒྱང་འཕེན་གྱིས་མངོན་སུམ་གྱིས་རྟོགས་ནུས་པ་ཡོད་ན་ཨ་ནི་སྔ་ཕྱི་གཅིག་ཏུ་གང་འདྲས་བྱས་ནས་འཁྲུལ་འགྲོ་གི་རེད་འཁྲུལ་གི་མ་རེད་བ་དེ་ནང་འགལ་རེད་ཟེར་ད་དུས་གང་ལ་ནུས་པ་དངོས་པོའི་རང་བཞིན་དུ་གྱུར་ཀྱང་དེ་མ་ཐག་མེད་པས་དེ་དེ་ཡོང་ཆོག་གི་འདུག་བས་ཨ་ནི་མངོན་སུམ་གྱིས་མཐོང་དོན་གྱི་དཔེར་ན་རྒྱང་འཕེན་གྱིས་ས་བོན་ལས་མྱུ་གུ་སྐྱེ་བའི་ནུས་པ་དེ་མངོན་སུམ་དུ་མཐོང་གི་ཡོད་རེད་ཟེར་བ། རྒྱང་འཕེན་གྱིས་ཨོང་ད་ཕར་རྒྱང་འཕེན་ལ་དགག་འོང་སྟེ་རྒྱང་འཕེན་པ་ཁྱོད་རང་གིས་ས་བོན་ལས་མྱུ་གུ་སྐྱེ་བའི་ནུས་པ་མངོན་སུམ་དུ་མཐོང་གི་ཡོད་དེ་ས་བོན་ལ་མྱུ་གུ་སྐྱེ་བའི་གི་ནུས་པ་མེད་ཟེར་ནས་དེ་ནས་འདུག་སེ་བྱས་ནས་མངོན་སུམ་དུ་མཐོང་བ་ཡིན་ན་ཡང་འཁྲུལ་རྒྱུ་ཡོད་པའི་གི་དབང་གིས་མ་ངེས་པ་དེ་འདྲ་ཡོང་གི་འདུག་ག་ནུས་པ་དངོས་པོའི་རང་བཞིན་དུ་གྱུར་ཀྱང། དེའི་རྒྱུ་མཚན་ག་རེ་རེད་ཟེར་ན་འབྲས་བུ་དེ་མ་ཐག་ཏུ་མི་སྐྱེད་པ་དང། དཔེར་ན་ཚེ་འདི་ལ་དགེ་བ་བྱས་པ་ཡིན་ན་རྒྱང་འཕེན་ཁོ་ན་གྲུབ་ཀྱི་དེ་རེད་བ་ད་སྦྱིན་པ་གཏོང་བ་ལ་བརྟེན་ནས་ལོངས་སྤྱོད་འབྱུང་ཟེར་ཡ་དེ་རྫུན་མ་རེད་ཤག་ཚེ་སྟོད་ལ་དཔེ་སྦྱིན་པ་ཤུགས་ཆེན་པོ་གཏོང་མཁན་ཚེ་སྨད་ལ་སྤྲང་པོ་ཆགས་འགྲོ་ངེས་ཀྱི་འདུག་རེད་རེད་བ། དཔེ་ང་ཚོ་འདུལ་བའི་ནང་ལོགས་ལ་སོར་ཤག་སྐབས་སུ་གཅིག་ལས་གི་ཡོད་རེད་བ། དེ་རེད་བ་ཚེ་སྟོད་ལ་དཔེ་ཞེ་པོ་སྦྱིན་པ་གཏོང་ཚར་དུས་ཀ་ལ་ཚེ་སྨད་སྤྲང་པོ་ཆགས་ཡོང་དགོས་དུས་སྦྱིན་པ་གཏོང་བའི་འབྲས་བུ་དེ་མ་ཐག་དེའི་རྗེས་ད་ག་ལ་ལ་མཐོང་བ་མེད་པ་ཡིན་ཙང་མི་འདུག་ཟེར་གྱི་རེད་བ། འོ་དེ་དེ་མ་ཐག་མེད་པས་འབྲས་བུ་མཐོང་བ་མེད་པའི་ཕྱིར་རྨོངས་འགྱུར་ངེས་གསལ་མེད་ཕྱིར་རོ་འོ་ཟེར་ལ། ད་ས་བོན་གྱི་མྱུ་གུ་སྐྱེ་བའི་གི་ནུས་པ་ས་བོན་གྱི་དངོས་པོའི་རང་བཞིན་དུ་གྱུར་པ། ཨ་ནི་མངོན་སུམ་གྱིས་མཐོང་ཡང། ནུས་མེད་དུ་རྨོངས་པར་འགྱུར་བའི་རྒྱུ་མཚན་ཡོད་དེ་ནུས་མེད་དུ་རྨོངས་པ་དེ་ནུས་མེད་དུ་ཞེན་འགྲོ་དགོས་པའི་ནུས་པ་ཡོད་པ་མ་མཐོང་བ་བྱས་ནས་རེད་བ། བྱས་ན། དེ་མཐོང་ཡང་ངེས་ཤེས་འདྲེན་ནུས་ཀྱི་གསལ་བ་དེ་མེད་པས་རྨོངས་པའི་ཕྱིར། ངེས་ཤེས་འདྲེན་ནུས་ཀྱི་གསལ་བ་ལབ་ཡ་དེ་གསལ་བ་དེ་འགྲེལ་པ་གཞན་མའི་ནང་ལོགས་ལ་ཐུགས་ཀྱི་གསལ་བ་དེ་མེད་པས་ངེས་ཤེས་འདྲེན་ནུས་ཀྱི་ཐུགས་ཀྱི་གསལ་བ་དེ་མེད་པ་ཡིན་ཙང་རྒྱང་འཕེན་པ་དེ་དག་གིས་དེ་ངེས་མ་ནུས་པ་རེད། རེད་བ། དེ་ངེས་མ་ནུས་པ་ཡིན་པ་དག་རྒྱུ་མེད་པ་དང་འདྲ་བར་འབྲས་བུ་དེ་མ་ཐག་མེད་པས་རྒྱུ་མེད་པ་ལས་འབྲས་བུ་དེ་མ་ཐག་འབྱུང་ཡ་ཡོད་མ་རེད་བ། དེས་ན་ཅི་ཡིན་ཅེ་ན་རྒྱུ་དེའི་འབྲས་བུ་དེ་རྒྱུ་ཁོ་རང་གི་མཇུག་ཐོགས་དེ་མ་ཐག་ཏུ་མེད་པ་ཡིན་ཙང། ཨ་ནི། འབྲས་བུ་དངོས་སུ་འབྱུང་བར་མཐོང་བ་མེད་པས་འཁྲུལ་བའི་ཕྱིར། འབྲས་བུ་དངོས་སུ་འབྱུང་བར་མཐོང་བ་མེད་པས། རྒྱུ་དེའི་རྗེས་དེ་མ་ཐག་ཏུ་འབྲས་བུ་དེ་འབྱུང་བ་མེད་པ་ཡིན་ཙང།

ཁོ་ག་རེ་རེད་ཟེར་ན་ས་བོན་མངོན་སུམ་དུ་མཐོང་དུས་གང་ལ་དེ་ལས་མྱུ་གུ་སྐྱེ་བའི་ནུས་པ་དེ་ཡང་མངོན་སུམ་དུ་མཐོང་འགྲོ་གི་ཡོད་རེད་ཟེར། མཐོང་འགྲོ་གི་ཡོད་རེད་དེ་ཡིན་པས་ཡིན་ན་ཡང་རེད། ནུས་པ་དེ་རྒྱང་འཕེན་པ་ཁོ་རང་གིས་ངེས་ཐུབ་ཀྱི་ཡོད་མ་རེད། ངེས་མི་ཐུབ་པ་དེ་ཁོ་ག་རེར་འབྲས་བུ་ལ་བལྟ་གི་ཡོད་དུས་གང་ན་རྒྱུ་འགགས་པའི་རྗེས་དེ་མ་ཐག་ཏུ་འབྲས་བུ་དེ་འབྱུང་གི་མེད་པ་ཡིན་ཙང་ད་རྒྱུ་དེ་ནས་འབྲས་བུ་སྐྱེ་བའི་ནུས་པ་མི་འདུག་ཟེར་ནས་འདུག་སེ་ལབ་གི་ཡོད་རེད། ད་དེ་འདྲའི་གཅིག་རེད་ཤག།

རྨོངས་སེ་རྨོངས་པའི་རྒྱུ་མཚན་དེ་འབྲས་བུ་དེ་མ་ཐག་ཏུ་མེད་པ་ཡིན་ཙང་ཨ་ནུས་པ་དེ་ཡོད་མ་རེད་ཟེར་ལབ་དགོས་རེད་དེ་འདྲ་བའི་རྨོངས་པའམ་ལོག་རྟོག་དེ་བཟློག་པར་བྱ་བའི་གི་ཕྱིར་དུ་ཨ་ནི་ས་བོན་ལ་མྱུ་གུ་སྐྱེ་བའི་གི་ནུས་པ་ཡོད་པར་སྒྲུབ་པའི་དེ་གཏན་ཚིགས་བརྗོད་པར་བྱ་བ་ཡིན། ཁོ་འཁྲུལ་རྒྱུ་ཡོད་དོན་ངེས་དེ་རེད་ཀྱང། ད་དེ་ཚོ་རྨོངས་དེང་གི་རྨོངས་པ་ཡོད་རྒྱུ་དེ་ཚོ་ལ་རེད་མ་གཏོགས་བློ་གྲོས་ཆེན་པོས་མཐོང་ཉིད་ལས་རྣམ་པ་ཐམས་ཅད་ངེས་པར་བྱེད་ཟེར་རེད་ད། ཁ་སང་ང་ཚོ་འགྲོ་དེའི་དེ་ར་བ། འཁྲུལ་རྒྱུ་དང་བྲལ་བའི་བློ་གྲོས་ཆེན་པོ་རྣམས་ལ། ཟེར་ན་ར་བ། འདུག་བྱེད་དུས་གང་ཟག་འདྲ་བོ་སྐྱེས་འདུག། རེ་བ། འཁྲུལ་རྒྱུ་དེ་དག་དང་བྲལ་བའི་བློ་གྲོས་ཆེན་པོ། འཕགས་པའི་གང་ཟག་རྣམས་ལ་འདྲ་བོ་ཅིག་ཡོད་རེ་བ། ད་རྒྱལ་ཚབ་རིན་པོ་ཆེ་རྣམ་བཤད་ནང་བརྒྱ་ག་རེ་ལ་ཡིན་པ། ཨ་ནི་མི་རྟག་པ་རྟགས་ཀྱིས་སྒྲོ་མི་གུས་ཏེ། མི་རྟག་པ་རྟགས་ཀྱིས་སྒྲུབ་མི་དགོས་ཏེ་དེ་འདྲའི་བློ་གྲོས་ཆེན་པོས་དངོས་པོ་མཐོང་བ་ཙམ་ཉིད་ལས་མི་རྟག་པ་སོགས་རྣམ་པ་ཐམས་ཅད་དུ་ངེས་པར་བྱེད་པའི་ཕྱིར་ད་ང་རང་ཚོ་ཏོག་ཙམ་དཀའ་ལས་ཁག་པོ་ཆགས་ཡོད་ཁོ་ག་རེ་རེད་ཟེར་ན་རེ་བ། ཁ་སང་རྟགས་འཛིན་སེམས་ལ་ཡིན་པས་གང་ལགས། ཨ་ནི་བྱས་ན་མི་རྟག་པས་ཁྱབ་པ་འཇལ་བའི་གི་རྟགས་འཛིན་སེམས་དེ་ལ་མངོན་སུམ།

ཕྲ་བའི་མི་རྟག་པ་འགའ་ཤས་ལ་རྟགས་ཀྱིས་སྒྲུབ་དགོས་ཡོད་རེད་ད་ལྟ་ང་རང་རྒྱལ་དར་འཕེལ་རྒྱས་དེ་འདྲས་ཀྱི་རྒྱ་གོར་གོ་སྐབས་ཐོབ་ཞེས་ཡལ་ཏེ་ང་ཚོ་རགས་པའི་མི་རྟག་པ་རྟོགས་ཚུལ་རང་བྱེད་དེ་གོ་རེད་བ། རགས་པའི་མི་རྟག་པ་དེ་འཁྲུལ་རྒྱུ་མེད་པ་ཡིན་ན་མངོན་སུམ་གྱིས་རྟོགས་འགྲོ་གི་ཡོད་བ་དང་འཁྲུལ་རྒྱུ་ཡོད་བ་ཡིན་ན་ཨ་ནི་རྟགས་ལ་བརྟེན་ནས་སྒྲུབ་དགོས་པ་ཡོད་ཟེར་ལབ་བསྡད་ཀྱི་ཡོད་རེད་བ་ད་དེའི་རྒྱར་ཡང་ན་ཕལ་ཆེར་འབྲི་མི་ཟོ་རེ་བྱེད་འདུག་ཨ་ནི་དེ་གོ་བྱེད་པ་བྱེད་རེད་བ། ད་ལྟ་འདི། བྲིས་རྒྱུགས་རྩོད་རྒྱུགས་གང་ག་རྩོད་རྒྱུགས་ཧ་ཅང་མང་པོ་ཡོད་བ། བྱས་ཙང་ང་ཚོ་བྲིས་རྒྱུགས་ལ་དཔེ་མང་པོ་གཏོང་ཡ་གི་འདུག་ཡང་ཁོ་ཐག་པས་ལམ་ཆས་ཞུ་གི་རེད་འདུག་གཞན་མང་པོ་ཡོད་ས་ཀྱི་རེད་འདུག་དོ་ན་འདྲེ་གོས་ཅིག་རེད་ཤག་འདི་ནི་ཕྲ་བའི་མི་རྟག་པ་འོ་རག་སོང་ད་དེ་ཕྲ་བའི་མི་རྟག་པ་ཡིན་ལབ་འདུག་ད་འདི་ནི་ཕྲ་བའི་མི་རྟག་པ་ཡིན་ཞེས་རགས་པའི་མི་རྟག་པ་ནི་དེ་ནི་ཐ་མལ་པ་གཞན་གྱིས་ཀྱང་མངོན་སུམ་གྱིས་རྟོགས་ནུས་པའི་ཕྱིར་རོ་བྱས་ཙང་ཕྲ་བའི་མི་རྟག་པ་ལ་སྦྱར་ཏེ་ད་འདི་ནི་ཕྲ་བའི་མི་རྟག་པ་ཡིན་ཞེས། ཁ་སྟོད་ན་བརྒྱ་སོང་ལ་འོ་དེ་ནི་རང་དམ་བཅའ། འཐོར་སོང་བ། འདི་ནི་ཕྲ་བའི་མི་རྟག་པ་ཡིན་གྱི་རགས་པའི་མི་རྟག་པ་ནི་ཐ་མལ་པ་གཞན་གྱིས་ཀྱང་མངོན་སུམ་དུ་རྟོགས་ནུས་པའི་ཕྱིར་རོ། ད་ཕྲ་བའི་མི་རྟག་པ་རེད་ཤག་ད་ང་ཚོ་དངོས་གནས་ཡིག་ཆ་ལ་ཏོག་ཙམ་དཀའ་ལས་ཡོད་རེད་ད། ཨ་ནི། ཁྱེད་མ་ནི་བདག་རེད་མ་གཏོགས་རྙོག་གྲ་བཟོས་ཚར་བ་རེད་ད། ད་སློབ་དཔོན་ལྷ་དབང་བློས། བློ་གྲོས་ཆེན་པོ་འཕགས་པའི་གང་ཟག་ལ་བཞེས་པར་གསལ་ལོ་ཞེས་ལབ་དུས་ད་མཁས་གྲུབ་རིན་པོ་ཆེ་ཁོ་རང་གིས་འདིའི། ད་ནི་བློ་གྲོས་ཆེན་པོ་ཟེར་ཡ་དེ་ཚིག་ཟིན་འཕགས་པའི་གང་ཟག་ཡིན་མིན་ལ་སྐད་ཆ་མ་བྱེད་པར་བྱས་ནས་ལྷ་དབང་བློ་གིས་འཕགས་པའི་གང་ཟག་ལ་བཞེས་ཤག་ཟེར་གྱི་མ་གཏོགས་སྦྱར་མི་འདུག་ག། སྦྱར་མི་འདུག་ག། དེ་སྦྱར་མི་འདུག་སྟེ་གང་གིས་ཚིག་འབྲུ་གནོན་བྱེད་དང་བཅས་པ་ཡིན་ན་རྟགས་ཀྱིས་སྒྲུབ་དགོས་མི་དགོས་ཟེར་དུས་གང་ཟག་ཅིག་ལ་སྦྱར་བ་མ་གཏོགས་རྣལ་འབྱོར་མངོན་སུམ་ལ་རྟགས་ཀྱིས་སྒྲུབ་དགོས་མི་དགོས་ཟེར་དུས་ཏོག་ཙམ་དཀའ་ལས་ཁག་པོ་གཅིག་ཡོད་རེད་དེ་རེད་བ། དེ་ནས། ད་འོ་ཀེ་མི་དགེའི་རྣལ་འབྱོར་མངོན་སུམ་ཤེས་ཡོང་རོགས་ང་ཚོས་བྱེད་མ་ཡང་དེ་ནི་རྟགས་དང་དུས་རྣལ་འབྱོར་མངོན་སུམ་རང་ལ་སྦྱར་བའི་བཟོ་རེ་བྱེད་ཡོད་རེད་དེ། དེ་གཉིས་ཡོང་གི་འདུག་ད་འགྲིག་གི་འདུག་དེ་ནས་ད་ང་ཚོ་དེའི་སྐབས་སུ་ཡིན་གཅིག་ཊཱིཀ་ཆེན་དེ་ལྟ་དགོས་རེད་རེད། ཊཱིཀ་ཆེན་གྱི་སྐབས་སུ་ག་རེ་གསུངས་རེད་ཟེར་ན། སྐབས་དེའི་བློ་གྲོས་ཆེན་པོ་ཟེར་ན་དུས་གང་ལ། ཨ་ནི་རིགས་སྟོབས་ཀྱིས་དངོས་པོའི་གནས་ལུགས་ངེས་ནུས་པའི་གི་གང་ཟག་དེ་ལ་བློ་གྲོས་ཆེན་པོ་ཟེར་ནས་སྦྱར་དགོས་པ་རེད། སྐབས་དེའི་བློ་གྲོས་ཆེན་པོ་དེ་འཕགས་པའི་གང་ཟག་ལ་སྦྱར་ན་ཡང་འགྲིག་གི་མ་རེད། མི་འགྲིག་པའི་རྒྱུ་མཚན་ག་རེ་ཟེར་ན། ཨ་ནི་འཕགས་པའི་གང་ཟག་ཡིན་ན་སྣང་བ་ཙམ་གྱིས་ངེས་པས་ཁྱབ་གི་མ་རེད་ག་རེ་ཟེར་ན་ཉན་རང་འཕགས་པ་ལ་སོགས་པ་འདི་ཚོ་ལས་འབྲས་མཐའ་གྱི་ཕྲ་བ་མངོན་སུམ་དུ་མ་མཐོང་བ་མང་པོ་ཡོད་རེད་བ།

འཇིག་རྟེན་མཐུ་དང་ལྡན་པའི་དེ་ལའང་འཇིག་གང་ལ་འདིས་རྒྱང་འཕེན་རྩ་བ་ཉིད་ནས་བརྒྱབ་ན་འགྲིག་གི་མ་རེད། རྒྱང་འཕེན་དེ་རྒྱུ་འབྲས་ལ་ལོག་པར་ལྟ་བའི་ལོག་ལྟ་མངོན་གྱུར་བ་རྒྱུད་ལ་ལྡན་མཁན་དེ་བསམ་གཟུགས་མངོན་ཤེས་ཡོད་རེད་ལབ་ན་རྩ་ནས་འགྲིག་གི་མ་རེད་རིགས་པ་གཅིག་དེ་རེད་བ། མ་ཟད་ཡིད་སྐྱེ་བ་སྔ་ཕྱི་མེད་པར་ལྟ་བའི་ལྟ་བ་དེ་ཨ་ནི་ལོག་ལྟ་ཆགས་འགྲོ་གི་ཡོད་བ་ཡིན་ན་ད་མི་དགེ་བ་ཆགས་ཀྱི་འདུག་དང་མི་འདུག་ཟེར་ཡ་དེ་བསམ་བློ་འཁོར་དགོས་བ། མི་དགེ་བ་ཆགས་ཀྱི་ཡོད་བ་ཡིན་ན་དེ་མངོན་ཤེས་ཡོང་ས་ཡོད་མ་རེད་བ།

མངོན་སུམ་གྱིས་ཐམས་ཅད་སྣང་གི་ཡོད་པ་ཡིན་ན་རྗེས་སུ་འགྲོ་བའི་རྟོག་པས་ཡང་ཐམས་ཅད་ངེས་པར་འགྱུར་ཏེ་རྟོག་པ་དེ་མངོན་སུམ་དེའི་རྗེས་སུ་འབྲང་བའི་ཕྱིར། ལབ་པ་ཡིན་ན་ད་ང་ཚོས་ཁྱབ་པ་ཡོད་མ་རེད་ཟེར་རོ། ཐམས་ཅད་ལས་ནི་ལྡོག་པ་ཡི་ཐ་དད་མེད་དོན་དེ་ལ་ནི་ལྡོག་པའི་རྒྱུ་མཚན་ཅན་བློ་དང་ཇི་ལྟར་བརྡ་བཏགས་པ་ཡི་སྒྲ་ཐ་དད་རྟེན་ཅན་བཞིན་འཇུག་འགྱུར་ཟེར་རོ། ཨེ་ནི་རྫས་ཐ་དད་མེད་པའི་དོན་སྒྲ་རང་མཚན་དེ་ལ་ནི་ཆོས་ཅན་ཟེར། དེ་ནས་བུམ་སྣམ་སོགས་རྫས་རེད་བ་བུམ་སྣམ་སོགས་རྫས་ཐ་དད་པའི་རྟེན་ཅན་ཀྱི་སྒྲ་རྟོག་བཞིན་རིགས་མཐུན་རིགས་མི་མཐུན་ཀུན་ལས་ལྡོག་པའི་རྒྱུ་མཚན་ཅན་གྱི་བློ་རྟོག་པ་དང་ཇི་ལྟར་བརྡ་བཏགས་པ་ཡི་སྒྲ་དུ་མ་འཇུག་པར་འགྱུར་ཏེ། རིགས་མཐུན་རིགས་མི་མཐུན་ཐམས་ཅད་ལས་ལྡོག་པར་འགྱུར་བ་རང་རྒྱུ་ལས་སྐྱེས་ཤིང་འཁྲུལ་རྒྱུ་དུ་མས་ཟིན་པའི་ཕྱིར། ལབ་རེད་བ་ད་ང་ཚོ་བྱེད་ན་དཔེར་ན་མངོན་སུམ་གྱིས་མཐོང་ཡོང་དུས་གང་ལ། དེ་ནས་དཔེར་ན་གང། དེ་ཡིན་པ། དེ་ཕྱིར་དངོས་པོ་མཐོང་བ་ཡོན་ཏན་མཐའ་དག་མཐོང་བ་ཉིད། སྒྲ་ཡི་དངོས་པོ་སྒྲ་འཛིན་ཉན་ཤེས་ཀྱི་གཟུང་དོན་བྱེད་པ་དེའི་ཚེ་ན་སྒྲ་དང་ཡུལ་དུས་རང་བཞིན་གང་ལ་ལྟོས་ཏེ་གྲུབ་བདེ་གཅིག་རྫས་གཅིག་པའི་ཆོས་ཐམས་ཅད་སྣང་འགྲོ་གི་རེད། སྣང་གི་རེད་དེ་ཡིན་ན་ཡང་དེ་ཀུན་འཁྲུལ་རྒྱུས་མ་ཟིན་པ་ཡིན་ན་མངོན་སུམ་དུ་རྟོགས་ཟིན་དགོས་རེད་དེ་ཡིན་ན་ཡང་འཁྲུལ་རྒྱུ་དུ་མས་ཟིན་པ་ཡིན་ཙང་ངེས་པའི་གི་རྟོགས་པའི་གི་ངེས་པ་ཡོད་མ་རེད་ག་རེ་རེད་ཟེར་ན་འཁྲུལ་རྒྱུ་དུ་མས་ཟིན་འགྲོ་གི་ཡོད་པ་དེ་ག་རེ་རེད་ཟེར་ན་ཕྱོགས་གཅིག་ནས་ལྡོག་ཕྱོགས་ལོག་ས་ཐ་དད་པ་མང་པོ་ལ་ལྟོས་པའི་གི་ལྡོག་པ་ཐ་དད་པ་མང་པོ་ཞིག་དེ་དག་ལ་སྒྲོ་འདོགས་པའི་སྒྲོ་འདོགས་དེ་ཡང་གཅོད་དཀའ་ལ་མང་པོ་ཡོད་པ་ཡིན་པ་ཡིན་ཙང། ཨ་ནི་སྒྲོ་འདོགས་རེ་རེ་རེ་རེ་གཅོད་ནས་ཡོང་དགོས་པ་རེད་མ་གཏོགས་མངོན་སུམ་གྱིས་མཐའ་དག་ངེས་ནུས་པའི་གི་ངེས་པ་ཡོད་མ་རེད་ད་མངོན་སུམ་དེ་ཡི་རྗེས་སུ་འགྲོ་བའི་རྟོག་པ་དེ་ཡང་རྟོགས་པའི་ངེས་པ་ཡོད་མ་རེད་སྒྲོ་འདོགས་སོ་སོ་གཅོད་དགོས་པ་རེད་བ་ཟེར་གྱི་འདུག་ཟེར་ལས་ཀྱང། འཁྲུལ་རྒྱུ་མེད་ན་དེ་ཡིས་ནི། འདྲ་བ། འཁྲུལ་རྒྱུ་མེད་ན་དེ་ཡིས་ནི་ངོ་བོ་ཉིད་ཀྱིས་རང་དང་ནི་རྗེས་སུ་མཐུན་པའི་བློ་སྐྱེད་བྱེད། སྒྲ་དེ་ཡིས་ནི་ཆོས་ཅན་ཕྱི་ནང་གི་འཁྲུལ་རྒྱུ་མེད་ན་ངོ་བོ་ཉིད་ཀྱིས་རང་གི་གནས་ལུགས་ཇི་ལྟར་ཡོད་པ་དེ་རྗེས་སུ་མཐུན་པར་རྟོགས་པའི་ཀྱི་བློ་སྐྱེད་པར་བྱེད་དེ་ཨ་ནི་དངོས་པོ་ཡིན་པའི་ཕྱིར་ཟེར། རེད་ད་སྒྲ་ཟེར་དུས་ད་འདི་ཡི་སྐབས་སུ་ཡུལ་དེ་རེད་བ། ཡུལ་སྒྲ་དེ། ཁོ་ལོག་ས་དུ་མ་ལ་ལྟོས་པའི་ལྡོག་ཚུལ་སྣ་ཚོགས་པ་ཅིག་ཡོད་པ་རེད་ལ་འཁྲུལ་རྒྱུ་མང་པོ་ཅིག་གིས་ཟིན་བསྡད་ཀྱི་ཡོད་རེད་འཁྲུལ་རྒྱུ་མང་པོ་ཅིག་གིས་ཟིན་མེད་པ་ཡིན་ན་སྒྲ་འཛིན་མངོན་སུམ་གྱི་རྗེས་སུ་འགྲོ་བའི་ཀྱི་སྒྲ་ངེས་པའི་ཀྱི་ངེས་ཤེས་དེ་ཡང་སྒྲ་ཡི་ཁྱད་ཆོས་ཐམས་ཅད་རྟོགས་ཆོག་གི་རེད་དེ་ཡིན་ན་ཡང་འཁྲུལ་རྒྱུ་མང་པོ་ཡོད་རེད་བ། ཟེར་བ། ཕྱི་ནང་གི་འཁྲུལ་རྒྱུ་མེད་པ་ཡིན་ན་ངོ་བོ་ཉིད་ཀྱི་རང་བཞིན། གནས་ལུགས་ཇི་ལྟར་ཡོད་པ་རྗེས་སུ་མཐུན་པར་རྟོགས་པའི་ཀྱི་བློ་སྐྱེ་བར་བྱེད་དེ་དངོས་པོ་ཡིན་པའི་ཕྱིར། འཁྲུལ་རྒྱུ་མེད་པ་ཡིན་ད་འཁྲུལ་རྒྱུས་ཟིན་ནས་མ་རྟོགས་པ་རེད་ཟེར་གྱི་རེད་ཟེར་བ་དོ་དོ་དེ་ལ་ཡ་ཡ། ད་དེ་ནས། ཁ་དོག་མ་དམིགས་པའི་རྟགས་ལས། དེ་ནས་མི་རྟག་པ་རྟོགས་པའང་རྗེས་དཔག་ཏུ་བསྟན་པ། ཁ་དོག་མ་དམིགས་པའི་རྟགས་ལས། ཁ་དོག་མ་དམིགས་པ་དེ་འགག་འགྲོ་དུས་སྒང་ལ་རེད་བ། ཁ་དོག་ཟེར་མ་དམིགས་པ་སྟེ་འགག་འགྲོ་བའི་ཀྱི་རྟགས་ལས་དེ་ནི་ཁ་དོག་མི་རྟག་པ་ཟེར་ཏེ་ཁ་དོག་གི་སྟེང་དུ་རགས་པའི་མི་རྟག་པ་སྒྲུབ་པར་བྱེད་པ་དེ་ཡང་རྗེས་དཔག་ཏུ་བསྟན་པ་ལས། ཡང་ན་འདི་ནི་མི་དམིགས་པའི་རྟགས་ལས་འཇིག་པར་གྲུབ་པ་ཡིན། ཡང་ན་རང་གི་སྡེ་པ་ཁ་ཅིག། ཁ་དོག་སྔར་ཡོད་ཕྱིས་མི་དམིགས་པའི་རྟགས་ལས་སྔ་མ་ཡོད་པ་ད་ཕྱིས་འགག་ནས་མི་དམིགས་པའི་རྟགས་ལས་ཁ་དོག་གི་འཇིག་པར་གྲུབ་པའི་ཀྱི་ཚད་མ་འདི་ནི་ཆོས་ཅན། ཚད་མ་ཕུང་གསུམ་དུ་ཐལ་བའི་ཀྱི་སྐྱོན་ནི་མེད་དེ་རྗེས་དཔག་ཚད་མ་ཡིན་པའི་ཕྱིར་རོ། སྔར་བྱུང་དངོས་པོ་མེད་གྱུར་པ་མི་རྟག་ཅེས་ནི་བརྗོད་པ་ཡིན། རེད་པ། རང་སྡེ་ཁ་ཅིག་ཞིག་པ་ལ་མི་རྟག་པར་བརྗོད་དེ། ཨ་ནི། སྔར་བྱུང་བའི་དངོས་པོ་མེད་པར་གྱུར་པ་ལ་མི་རྟག་པ་ཅེས་བརྗོད་པ་ཡིན་པའི་ཕྱིར་འདི་ག་རེ་རེད་ཟེར་ན་ང་ཚོ་རང་སྡེ་ཁ་ཅིག་ཟེར་བའི་དུས་གཅིག་གི་ཡིན་པ། གནས་མ་བུ་པའི་སྡེ་པ་དེ་ད་ལྟའི་ག་བ་ལ་ཡོད་རེད་ཟེར་ན་ཡ་གིའི་རིགས་སྤྱི་གི་སྐབས་སུ་རིགས་སྤྱི་གི་སྐབས་སུ་ཁྱེད་ཚོ་ལྟ་ན་ཤོག་གྲངས་ཉིས་བརྒྱ་དང་དགུ་བཅུ་གོ་བརྒྱད་ལ་འདུག་རེད་བ། གནས་མ་བུ་པའི་སྡེ་པ་ཟེར་དུས་སྒང་ལ་བུམ་པ་ཁོ་རང་ཞིག་པ་ད་ག་རང་ཨ་ནི་བུམ་པའི་མི་རྟག་པ་རེད་བུམ་པའི་འཇིག་པ་རེད་བྱིན་གྱིས་གཅིག་ཏུ་འདོད་པ་རེད་ཟེར་དུས། རེ་ཞིག་སྨིན་བྱེད་ཡོང་གི་ཡོད་བ་འོ་དེའི་སྐབས་སུ་བྱ་དེ་ཡ་དེ། ད་དེའི་སྐབས་སུ་ཡང་ན་ཟེར་ལབ་ཡིན་པའི་སྒང་ལ་རང་གི་སྡེ་པ་ཁ་ཅིག་གིས་ག་རེ་ལབ་ཀྱི་འདུག་ཟེར་ན། དངོས་པོ་སྔར་ཡོད་མི་དམིགས་པའི་ཀྱི། རྟགས་ལས་ད་ག་རང་དངོས་པོ་དེ་འཇིག་པར་གྲུབ་པ་རེད་རང་གི་སྡེ་པ་ལབ་བསྡད་ཡ་ཅིག་འདུག་བ་ཁོ་ཚོས་ལབ་བསྡད་ཡ་ཀྱི་དེ་འདྲ་བའི་ཀྱི་དངོས་པོ་མི་རྟག་པའམ་འཇིག་པ་རྟོགས་པའི་ཀྱི་བློ་དེ་ཡང་རྗེས་དཔག་རེད་ད་ཟེ། ཚད་མ་ཕུང་པོ་གསུམ་པ་ཅིག་འགྲུབ་གི་མ་རེད་ཅེས་པ་རེད་ད་ག་རེ་རེད་ཟེར་ན་མ་དམིགས་པའི་རྟགས་ལ་བརྟེན་ནས་སྐྱེ་གི་ཡོད་རེད་བ་དེ་རེད་འདུག་ག་དེ་ནས་དངོས་པོ་སྔར་བྱུང་མི་དམིགས་པ་ལབ་མཁན་དེ་སུ་རེད་ཟེར་ན་ཡང་གཞན་སྡེ་མ་རེད་རང་གི་སྡེ་པ་ཁ་ཅིག་རེད་དངོས་པོ་སྔར་ཡོད་མི་དམིགས་པ་དེ་ཞིག་པ་མེད་པ་ཆགས་པ་ད་ག་རང་དེ་དངོས་པོ་དེ་དང་དེ་ཡི་འཇིག་པ་རེད་ལབ་མཁན་དེ་རང་སྡེ་སུ་རེད་ཟེར་ལབ་ཡིན་ན་རང་སྡེ་བྱེ་བྲག་གནས་མ་བུ་པ་དེ་རེད་ཟེར་དེ་ཡི་རིགས་སྤྱིའི་སྐབས་སུ་ད་ཡ་ཅི་ར། ཞིག་པ་ལ་མི་རྟག་པར་འདོད་པ་རང་སྡེ་གཞན་གྱི་ལུགས་ཡིན་གྱི་རང་ལུགས་མིན་ཡང་ཟེར་དེ་ཡི་ཐ་ལམ་ས་གཅིག་ཁོ་ན་རང་ལུགས་མ་རེད་ཟེར་ཞིག་པ་ད་ག་རང་མི་རྟག་པར་འདོད་པ་དེ་རང་སྡེ་བྱེ་བྲག་གནས་མ་བུ་པའི་ཀྱི་འདོད་པ་དེ་རེད་དེ་རང་ལུགས་མ་རེད། ཡིན་ན་ཡང་གཞུང་དེ་རང་གི་ལུགས་རེད་ད་གཞུང་དེ་རང་ལུགས་ག་འདྲ་ཅིག་ཆགས་ཀྱི་ཡོད་རེད་ཟེར་ན་ཁོ་རང་ཚོས་བཤད་པའི་བྱེ་བྲག་གནས་མ་བུ་པ་ལ་སོགས་པ་མ་དམིགས་པའི་རྟགས་ལས་འཇིག་པ་རྟོགས་པར་བྱེད་པའི་ཀྱི་ཚད་མ་དེ་ཡང་ཚད་མ་རེད་ད་ཟེར་ལབ་དགོས་ད་ཚད་མ་རེད་དེ་ཚད་མ་ཕུང་པོ་གསུམ་པ་ཅིག་མ་རེད་རྗེས་སུ་དཔག་པའི་ཚད་མ་རེད་རྟགས་ལ་བརྟེན་ནས་སྐྱེས་པའི་རྗེས་དཔག་རེད་ད། རང་ལུགས་ཀྱི་གཞུང་ཡིན་པ་དེ་ཐུགས་སུ་ཆུད་དགོས། ཨ་ནི་གཞུང་དེ་ཟེར། དེ་ནི་རང་གི་ལུགས་ཡིན་ཏེ་ཕྱོགས་དེ་ལྟར་ཡང་ཁ་དོག་མི་རྟག་པ་རྟགས་ལས་རྟོགས་པའི་ཀྱི་ཕྱོགས་གཉིས་པ་ཡིན་ལ། ཁ་དོག་མི་རྟག་པ་མངོན་སུམ་གྱིས་གྲུབ་པའི་ཀྱི་ཕྱོགས་དེ་ལས་ཁ་དོག་མི་རྟག་པ་རྟགས་ལས་རྟོགས་པའི་ཀྱི་ཕྱོགས་གཉིས་པས། ཚད་མ་ཕུང་གསུམ་མེད་པར་སྟོན་པ་རེད། བྱས་ཙང་དེའི་སྐབས་སུ་གཞན་པ་རང་སྡེ་གཞན་པ་ཅིག་གིས་ཁ་དོག་མི་རྟག་པ་རྟོགས་པའི་ཀྱི་བློ་ཅིག་བཤད་ཀྱི་ཡོད་རེད་མ་དམིགས་པའི་རྟགས་ལས་དེ་ཚད་མ་ཕུང་པོ་གསུམ་པ་དེ་ཆགས་ཀྱི་རེད་པས་དེ་ཡང་ཆགས་ཀྱི་མ་རེད། མི་ཆགས་པ་དེ་ག་རེ་རེད་ཟེར་ན་དེའི།

བྱེ་བྲག་པ་ཞི་བའི་ཤོག་གུ་འདུག་ད་དེ། རིག་པ་ཅན་པ་ལ་སོགས་པའི་རྒོལ་བ་གང་གི་ལྟར་ན་ཟེར་ལབ་གི་འདུག་བ་སྤྱིར་བཏང་འདི་རེད་ད། རིག་པ་ཅན་པ་དང་བྱེ་བྲག་པ་གཉིས་དེ་རྩ་བའི་གྲུབ་མཐའ་འདྲ་བོ་ཡོད་པ་བྱས། ནང་གསེས་ཅུང་ཟད་ཅུང་ཟད་མ་འདྲ་བ་ཡོད་དུས་ཁོ་གཉིས་དཔེ་བགྲེས་བལྟས་པ་ནང་བཞིན་གཅིག་ཡོང་གི་འདུག་བ་ད་འོག་ནས་ཡོང་གི་འདུག་རོ་བ། བྱེ་བྲག་པས་གང་འདོད་ཡ་གི་རྩ་བའི་གྲུབ་མཐའ་གང་གི་གཅིག་པ་ཡོད་པ་བྱས། ཡིན་པ་ཡིན་ན་ཡང་ཁོང་རང་ལ་ནང་གསེས་ཀྱི་མ་འདྲ་བ་མ་འདྲ་བ་ཡོང་གི་འདུག་བ། ཡོད་དུས་ད་ལེའུ་གསུམ་པའི་སྐབས་སུ་མི་རྒན་མངོན་སུམ་རྟོག་བཅས་རྟོག་བྲལ་སྒྲུབ་དགོས་ཡ་མང་པོ་གཅིག་ཡོད་ར་ཕྱོགས་སྔ་གཙོ་བོ་དེ་རིག་པ་ཅན་པ་སླེབས་ཡོང་གི་འདུག་བ་ད་བར་རོ་བར་རོ་ལ་བྱེ་བྲག་པའི་གི་ལྟ་གྲུབ་ཚོ་སྤྲེལ་སྤྲེལ་སྤྲེལ་སྤྲེལ་སླེབས་གི་འདུག་བ་སླེབས་དགོས་ཡ་དེ་ཁོ་གཉིས་རྩ་བའི་གྲུབ་མཐའ་གཅིག་པ་ཁོ་རང་ལྟོས་སུ་ནང་གསེས་མ་འདྲ་བ་ཆགས་སོང་དེ་འདྲ་གཅིག་རེད་ཟེར་ལབ་གི་འདུག་ར་ཡིན་པ་ཡིན་ཙང་ད་རིག་པ་ཅན་པ་ལ་སོགས་པའི་གི་རྒོལ་བ་གང་གི་ལྟར་ན་ཟེར་དུས་བྱེ་བྲག་པ་དང་རིག་པ་ཅན་པ་ལ་སོགས་པའི་རྒོལ་བ་དེ་དག་གི་ཡོད་པ་ཙམ་མི་རྟག་པ་མ་ཡིན་ཏེ་དེ་ནས། བདག་ལ་སོགས་པ་ཡང་མི་རྟག་པར་ཐལ་བའི་ཕྱིར་རོ། སྤྱིར་བཏང་ཡོད་པ་ཡིན་པ་ཙམ་མི་རྟག་པ་ཆགས་གི་མ་རེད། བདག་མི་རྟག་པ་ཡིན་པར་ཐལ་བའི་ཕྱིར་ཡོད་པ་རེད། བདག་མི་རྟག་པ་མ་རེད་བདག་རྟག་པ་རེད་ཆ་མེད་རེད་ཟེར་ལབ་གི་ཡོད་རེད། བདག་རྟག་པ་རེད་ལབ་གི་རེད། ཨ་ནི་དངོས་པོ་མེད་པ་ཡང་མི་རྟག་པ་མ་རེད། དངོས་པོ་མེད་པ་དེ་དངོས་པོ་དང་འབྲེལ་བ་རྩ་བ་ཉིད་ནས་ཡོད་མ་རེད་མི་རྟག་པ་ཟེར་དུས་དངོས་པོ་ལ་འབྲེལ་བ་གཅིག་དགོས་གི་རེད། ད་ག་རེ་ཡོད་རེད་ཟེར་དུས་མཐའ་གཉིས་དང་བྲལ་བའི་གི་དབུས་དེ་མི་རྟག་པ་རེད། མཐའ་གཉིས་དེ་ག་རེ་རེད་ཟེར་དུས་སྔ་མ་ཡི་མཐའ་དང་ཕྱི་མ་ཡི་མཐའ་གཉིས་པོ་དང་བྲལ་བ་དེ་ད་ག་རང་མི་རྟག་པ་ལ་དེ་འདྲའི་གཅིག་ལ་རྒྱག་དགོས་གི་རེད་ད་ཁོ་རང་དེ་འདྲའི་གཅིག་ལབ་གི་འདུག་རེད་བ། གང་གི་མཐའ་གཉིས་ནི་ཡོད་པའམ་འབྲེལ་བ་བརྗོད་པའི་ང་ཚོ་ཆེ་མི་རྟག་ཉིད་ཀྱི་སྒྲ་ཡིན་པ། དེས་ན་མཐའ་གཉིས་ཡོངས་སུ་ཆོད་པའི་གི་དབུས་ན་ཡོད་པའམ། དབུས་ན་ཡོད་པ་དེ་ལ་འཕྲོད་འདུའི་འབྲེལ་བ་བརྗོད་པར་གྱུར་པའི་ང་ཚོ་ཅི་ཞེས་དོན་དེ་ཉིད་ལ་མི་རྟག་པ་ཉིད་ཀྱི་སྒྲ་ཡི་གི་དོན་ཡིན་ནོ་ཞེ་ན། ད་ཁྱོད་རང་གི་མཐའ་གཉིས་ཡོད་ཟེར་ལབ་དུས་སྒང་མཐའ་སྔ་མ་དང་སྔ་མ་གཅིག་བྱས་ཨ་ནི་ཕྱི་མ་གཅིག་བྱས་ནི་སྔ་མ་ཡི་མཐའ་རེད་ཕྱི་མ་ཡི་མཐའ་རེད། བར་ཆད་ཡི་འཕྲོད་འདུའི་འབྲེལ་བ་རེད་བ་བར་ཆད་ཡི་འཕྲོད་འདུའི་འབྲེལ་བ་ད་ག་རང་དེ་ལ་ཨ་ནི་མི་རྟག་པ་ཟེར་གི་རེད་ད་ད་དེ་འདྲའི་སྐོར་ལབ་གི་འདུག་བ་སྔ་ན་མེད་པ་དེ་མ་སྐྱེས་པ་ཕྱི་ན་མེད་པ་དེ་ཨ་ནི་ཞིག་པ་ཟེར།

བར་མ་ཆད་པར་སྣང་བའི་ཀྱི་བློ་ཡི་ཀྱི་རྒྱུ་བྱས་པ་དེ་ལ་ལྡན་འདུ་འབྲེལ་བ་སོགས་འོག་ཏུ་བཏགས་ཏེ། བློ་ལ་རྒྱུ་བྱས་སྟངས་དང་ནི་ལྡན་པ་སོགས་ཏེ་དངོས་པོ་གཉིས་ཡོད་ར་བ། ལྡན་པ་སོགས་ཏེ་དེའི་བར་རོ་ལ་བར་མ་ཆད་པར་སྣང་བར་བྱེད་པའི་ཀྱི་བློ་ཡི་ཀྱི་རྒྱུ་བྱས་པ་དེ་ལ་ཁོ་གཉིས། དངོས་པོ་གཉིས་པོ་དེ་འབྲེལ་མཐུད་བྱེད་མཁན་དེ་དེ་རེད། དེ་ལ་ལྡན་འདུའི་འབྲེལ་བ་ཟེར་གྱི་རེད། ཨ་ནི་འཕྲོད་པའི་འབྲེལ་བའམ་འཕྲོད་འདུའི་འབྲེལ་བ་ཟེར་ན་དངོས་པོ་གཉིས་བར་མ་ཆད་པར་སྟོན་པར་བྱེད་པའི་ཀྱི་སྒྲ་ཡི་གི་བརྗོད་བྱ་བཅས་ལ་ཡང།

རང་སྤྱི་འདྲེས་པའི་གི་ཚད་མ་ཕུང་གསུམ་པ་གང་འདྲ་གཅིག་བཀག་སོང་ངོ་ཟེར་ན། རང་སྤྱི་འདྲེས་པའི་གི་ཚད་མ་ཕུང་གསུམ་པ་གཅིག་ཡོད་མ་རེད་ལབ་ཟེར། རེད། མེད་པའི་གི་རྒྱུ་མཚན་དེ་ག་རེ་རེད་ཟེར་ན་དེ་རྗེས་དཔག་རེད་ལབ་ཟེར་རོ་བ། ཁ་དོག་གི་སྐྱེད་ལ་མི་རྟག་པའི་གི་ཆ་ནས་རྫས་དེ་གི་ཡོད་རེད་ད་ལབ་ཟེར་རོ། དེ་ནས་མར་འབྲུ་དོན་བཤད་ཡོང་དུས་སྒང་ན་རྟགས་འཛིན་སེམས་གཅིག་སླེབས་སོང་རྟགས་འཛིན་སེམས་སླེབས་དགོས་ཡ་དེ་ག་རེ་རེད་ཟེར་ན། རྗེས་དཔག་ཡིན་ཕྱིན་ཆད་ལ་སྒང་ག་དེ་ཨ་ནི་ཕ་གི་རང་མཚན་ལ་འབྲེལ་བ་གཅིག་ཡོད་རེད་ཟེར་ཁྱེད་ཀྱིས་སླེབས་ཟེར་རོ་བ། ད་དེ་སླེབས་ཡོང་དུས་སྒང་ན་དང་པོ་རང་བཞིན་གྱི་རྟགས་དང་འབྲས་རྟགས་འདྲ་བོ་གཅིག་སྐྱེ་བ་ཡིན་ན་དང་པོ་འབྲས་རྟགས་འདྲ་བོ་སྐྱེས་ནས་དེ་ནས་རྟགས་ཅན་རྗེས་དཔག་ཁོ་ན་རྟགས་འཛིན་སེམས་ལ་རག་ལས་འགྲོ་གོ་རྟགས་འཛིན་སེམས་རྟགས་ལ་རག་ལས་འགྲོ་གོ་ཡང་རྟགས་གྲུབ་པ་དེ་ཡང་སྒྲུབ་བྱེད་ཁྱོད་མེད་དང་རྩོལ་བྱེད་ཁྱོད་ཀྱི་དོད་དེ་ལ་ལ་རག་ལས་འགྲོ་གི་ཡོད་པ་ཡིན་ཙང་མཐར་གཏུགས་ན་རྗེས་དཔག་དེ་རང་རིག་ལ་ཐུག་ཐུག་གི་འདུག་ཟེར་ཡ་དང་ཨ་ནི་བྱས་པ་འགྲོ་བའི་རྐྱེན་ཡིན་པ་ཡིན་ན་བྱས་པའི་རྟགས་ཀྱིས་སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཡིན་པ་ཡིན་ན་དེ་རྟགས་འཛིན་སེམས་རྟགས་འཛིན་སེམས་དེ་རྟགས་བྱས་པ་རྟགས་བྱས་པ་དེ་མེད་ན་མི་འབྱུང་བའི་གི་འབྲེལ་བ་གྲུབ་ས་མི་རྟག་པ་དེ་ལ་རག་ལས་བསྡད་ཀྱི་རེད་འབྲེལ་བསྡད་ཀྱི་རེད།

ས་བོན་གྱི་སྟེང་དུ་འབྲས་བུ་སྐྱེད་པའི་གི་ནུས་པ་དེ་ཁྱོད་རང་མངོན་སུམ་གྱིས་མཐོང་གི་ཡོད་རེད་དེ། ཡིན་ན་ཡང་ཁྱོད་རང་གིས་དེ་འདྲ་བའི་ནུས་པ་དེ་ལ་རྨོངས་ནས་བྱས་ནས་ངེས་མ་ཐུབ་པ་རེད་བ། ཨ་ནི་ཁྱོད་རང་གིས་དེ་འདྲ་བའི་རྨོངས་པ་ཁྱོད་རང་ལ་སོགས་པའི་གང་ཟག་དེ་ཚོའི་རྨོངས་པ་དེ་དག་བཟློག་པར་བྱ་བའི་ཆེད་དུ་རྗེས་དཔག་སྦྱོར་བ་ཡིན་ད། ལབ་དེ་གང་ན་དངོས་པོ་ཆོས་ཅན་ཁྱོད་ལ་འབྲས་བུ་སྐྱེད་པའི་ནུས་པ་ཡོད་དེ་ཅིག་ཅིག་ཡིན་པའི་ཕྱིར་ཟེར་ནས་དེ་ཚོའི་སྒོ་ནས་སྦྱོར་དགོས་ཡ་ཡོད་རེད། དེ་སྦྱོར་དགོས་ཡ་དེ་རྨོངས་པ་དེ་ཡོད་པའི་གི་གང་ཟག་དེ་ཚོ་ལ་རེད་མ་གཏོགས་བློ་གྲོས་ཆེན་པོ། འཕགས་པའི་གང་ཟག་ལ་རྒྱག་གི་ཡོད་ན་རིགས་སྟོབས་ཀྱིས་དངོས་པོའི་གནས་ལུགས་ངེས་ནུས་མཁན་དེ་ལ་རྒྱག་གི་ཡོད་ན་དེ་ཚོ་ལ་རྟགས་ཀྱི་སྦྱོར་དགོས་ཡ་རྩ་བ་ཉིད་ནས་ཡོད་མ་རེད་ཟེར་ལབ་ཟེར་བ་ལྟར་ཀྲི་ཁྱེད་ཁོ་རང་བྱས་པ་ཡིན་ན་དེ་དང་པོ་ནུས་པ་ལ་རྒྱག་ཆེ་ན་མེད་དེ་བློ་གྲོས་ཆེན་པོའི་གང་ཟག་དེ་ཚོ་ཁོས་མི་རྟག་པ་མངོན་སུམ་དུ་མཐོང་འགྲོ་དུས་རྐང་ལག་དེ་ལས་འབྲས་བུ་སྐྱེ་བའི་ནུས་པ་མེད་པར་སྒྲོ་འདོགས་པ་མི་སྲིད་པའི་ཕྱིར་དང་པོ་དེ་རེད་དེ་བ་རྒྱག་སྟངས། ལྡོག་ཕྱོགས་དུ་སྒྲོ་འདོགས་པ་ཡོད་མ་རེད་ཟེར་ལ་ཡ་དེ་རེད་ད་རྒྱང་འཕེན་པ་དེ་ཚོ་ཡིན་པ་ཡིན་ན་ནུས་པ་མངོན་སུམ་དུ་མཐོང་གི་ཡོད་པ་ཡིན་ན་ངེས་པ་དེ་མ་རེད་སྣང་བ་དེ་རེད་བ། མཐོང་གི་ཡོད་པ་ཡིན་ན་ཡང་དེ་ལ་ནུས་པ་དེ་མེད་པར་སྒྲོ་འདོགས་པ་དེ་ཡོང་གི་འདུག་འདུག་ཟེར་ནས་ཅིག་འགྲོ་སོང་དེ་ནས་བློ་གྲོས་ཆེན་པོའི་སྐོར་དེ་ཅིག་འགྲོ་སོང་ཨ་ནི་ད་ད་ཙམ་རེད་ཟེར་བ་ད་ཐིག་པ་རོ་ལ་འདི་བྱེད་ད་ང་ཚོ་དེ་ནས་ད་ཡི་གེ་རྩོད་པ་རྩ་བའི་རྩོད་པ་གཉིས་པ་ཡོད་རེད་བ་ཚད་མ་ཕུང་གསུམ་པ་ཡོང་གི་འདུག་རང་རྒྱལ་རིག་པའི་ཚད་མ་ཕུང་གསུམ་པ་གཅིག་འདུག་ལ་ཁྱད་པར་ངོ་ཤེས་ཀྱི་བློ་ཚད་མ་ཕུང་གསུམ་པ་ཆགས་འགྲོ་གི་འདུག་ད་སྔར་ཁང་པའི་ནང་དུ་ཙན་དན་དང་མེ་དང་དུ་བ་གཉིས་ཀ་དང་ཕྱིས་སུ་ཕྱི་ལོགས་འགྲོ་ནས་གཡང་ཆོས་ཚོ་ལྟ་ཡིན་འདི་གང་ལ་ཙན་དན་གྱི་དུ་བ་མཐོང་བ་ལ་བརྟེན་ནས་སྔར་གྱི་ཙན་དན་གྱི་མེ་དེ་ངོ་ཤེས་ཀྱི་བློ་གཅིག་གི་རེད་བ་དེ། ཨོ། ད་དེ་ག་རེ་ཟེར་ན་ཚད་མ་གསུམ་པོ་གང་ཡང་མ་རེད། མངོན་སུམ་མ་ཡིན་ཏེ། རེད་བ། མངོན་སུམ་མ་ཡུལ་གསར་བ་མི་ནོར་བ་ཅན་ནི་དོན་ཅིག་བཅོས་འགྲོ་དགོས་རེད་བ། རྗེས་དཔག་མ་ཡིན་ཏེ་རྟགས་ལ་མི་ལྟོས་པའི་ཕྱིར། རེད་བ། རྟགས་ལ་མི་ལྟོས་པའི་ཕྱིར་སྟོབས་སུ་གྲུབ་རེད་བ། ད་དེ་ལ་དེའི་ལན་རྒྱག་གི་ཡོད་ད། ནས་ཟེ་གོར་ཏི་འདོད་པ་དེ་བཀག་དགོས་ཀྱི་རེད་རོ། ཡ། ད་དེ་ལ་ག་རེ་འདུག་ཟེར་ན། གཉིས་པ་ཁྱད་པར་གྱི་བློ་ཚད་མ་རེད་བ། ཁྱད་པར་ངོ་ཤེས་ཀྱི་བློ་ཚད་མ་ཕུང་གསུམ་པ་ཡིན་པ་དགག་པ་ལ་གསུམ། གཞན་གྱི་འདོད་པ་དགག་རང་ལུགས་བརྗོད་རྩོད་པ་སྤང་ད་དང་པོ་ལ། སྔར་ཁང་པའི་ནང་དུ་མཐོང་བའི་གི་ཙན་དན་གྱི་མེ་དེ་ཕྱིས་ཁང་པའི་ཕྱི་རོལ་དུ་དུ་བའི་རྟགས་ལས་སྔར་གྱི་མེ་དེ་ཉིད་འདིའོ་སྙམ་དུ་ངོ་ཤེས་པ་ཚད་མ་ཕུང་གསུམ་པ་ཡིན་ནོ། ཁོ་རང་འདོད་པ་དེ་རེད་དེ་བ། ཏག་ཏག་འདྲ་བོ་ཅིག་ཡོང་འདུག་ར། སྐད་ཅིག་སོ་སོར་ཐ་དད་ཕྱིར་ཁྱད་པར་ངོ་ཤེས་མ་ཡིན་ནོ་མཐོང་དང་མཚུངས་པ་དེ་འཛིན་ཕྱིར་ཁྱད་པར་ག་ས་ཡང་ཁྱད་པར་ངོ་ཤེས་ཉིད་ཀྱང་མིན་ཟེར་ལ། ད་མེ་ཡི་གི་སྐད་ཅིག་སྔ་ཕྱི་གཅིག་ཏུ་ཞེན་པ་ཁྱད་པར་ངོ་ཤེས་ཀྱི་ཚད་མ། རེད་བ་ངོ་ཤེས་ཀྱི་ཚད་མ་མ་ཡིན་པ་དག། མེ་ཡི་སྐད་ཅིག་སྔ་ཕྱི་གཅིག་ཏུ་ཞེན་པའི་གི་ཁྱད་པར་ངོ་ཤེས་ཀྱི་བློ་ཅིག་ཡོད་རེད་བ་དེ་འདྲ་བ་དེ་ཚད་མ་མ་ཡིན་པར་ཐལ་སྐད་ཅིག་སྔ་ཕྱི་སོ་སོར་རྫས་ཐ་དད་པའི་ཕྱིར། ཟེར་བ་དེ་འདྲའི། སྐད་ཅིག་གཅིག་ཏུ་བྱས་ནས་བྱས་ནས་ད་ངོ་ཤེས་ཀྱི་བློ་ཟེར་དུས་དེ་ཚད་མ་ཆགས་ཀྱི་མ་རེད་ག་རེ་ཟེར་ན་སྐད་ཅིག་སྔ་ཕྱི། མེ་སྐད་ཅིག་སྔ་ཕྱི་དེ་སོགས་གང་ག་ལོག་དེ་རྫས་ཐ་དད་པའི་ཕྱིར། ཁྱད་པར་རང་མཚན་གཟུང་ཡུལ་དུ་བྱས་པ་ཉིད་ཀྱང་མིན་པར་ཐལ། དེ་ལྟ་བུའི་གི་ཚད་མ་དེ་རང་མཚན་གཟུང་ཡུལ་དུ་བྱས་པ་ཉིད་ཀྱང་མིན་པར་ཐལ། སྔར་མཐོང་བའི་མེ་དང་ཕྱིས་སྐྱེ་བའི་མེ་དེ་མཚུངས་པ་འཛིན་པ་ཡིན་པའི་ཕྱིར། ད་མཚུངས་པ་འཛིན་ཡོང་དུས་གང་ལ་ད་མཐོང་བྱེད་འདྲ་བོ་ཞིག་བསམ་བློ་འཁོར་ནས་འཛིན་པ་མ་གཏོགས་དངོས་པོ་རང་མཚན་གཟུང་ཡུལ་བྱས་ཡོད་ཡོད་མ་རེད་སྔར་མཐོང་བའི་མེ་དེ་འཛིན་པའི་གི་གནས་སྐབས་ད་ག་རང་ལ་ཡོང་གི་ཡོད་མ་རེད་བ། མངོན་སུམ་གྱི་མིག་གིས་གཟུགས་ལ་ལྟ་བ་ནང་བཞིན་ཡོང་གི་ཡོད་མ་རེད། གལ་ཏེ་དེ་ཉིད་དཔེ་ཡིན་ཕྱིར་དཔེ་ཡིན་པའི་ཕྱིར་ན་སྤྱི་འཛིན་མིན་ཞེ་ན་གལ་ཏེ་སྔར་མངོན་སུམ་གྱིས་མཐོང་བའི་གི་མེ་དེ་དཔེ་ཡིན་པ་དང་ད་ལྟ་མཐོང་ཡག་དེ་དོན་རེད་བ། ཡིན་པ་ཡིན་ཙང་ཟེར་བ། ཨ་ནི་ཕྱིས་ཀྱི་མེ་དེ་དོན་ཡིན་པའི་ཕྱིར་དཔེ་དང་དཔེ་ཅན་ཐ་མི་དད་པས་སྤྱི་འཛིན་རྗེས་དཔག་མིན། སྤྱི་འཛིན་པ་མ་རེད། དོན་སྤྱི་བཟུང་བ་མ་རེད་སྔ་མ་དེ་དཔེ་རེད་ད་ལྟ་དེ་དོན་རེད་བ། དཔེ་དང་དཔེ་ཅན་གཉིས་པོ་དེ་ཡང་གཉིས་ཀ་ཙན་དན་གྱི་མེ་ཡིན་པ་དེ་ཐ་མི་དད་པ་ཡིན་ཙང་ཨ་ནི། སྤྱི་འཛིན་པའི་གི་བློ་དེ་རྗེས་དཔག་མིན་ནོ་ཞེ་ན། དཔེ་ཉིད་ཡིན་ཕྱིར་གྲུབ་དེ་ལ་ཚད་མ་ཡིས་ཕྱིས་ཅི་ཞིག་བྱ། དེ་ཡིན་ན། དཔེ་ཡིན་པ་ཡིན་ན་སྔར་གྱི་མེ་དེ་དཔེ་ཡིན་པ་ཡིན་ན་ཁང་པའི་ནང་གི་ཙན་དན་གྱི་མེ་དེ་དཔེ་རེད་བ། ཁང་པའི་ནང་གི་ཙན་དན་གྱི་མེ་དེ་དཔེ་ཡིན་པ་ཡིན་ཙང་ཨ་ནི་དང་པོ་ནས་གྲུབ་ཚར་བ་རེད་བ། ཨ་ནི་ཡང་བསྐྱར་སྒྲུབ་དགོས་ཡ་མེད་དོ་དཔེ་ཡིན་པ་ཡིན་ན་གྲུབ་དགོས་པ་རེད་ཚུལ་གྲུབ་ཚར་དུས་ཡང་བསྐྱར་སྒྲུབ་དགོས་ཡ་མེད་བ།

དེ་ནི་ཤེས་པ་འགའ་ལོག་ཟས་སྦྱོར་བ་གཅིག་པར་རོ། བརྗེད་པ་ཡིན་ན་ནི་དཔེ་ཡིན་པ་འགལ་འགྲོ་གི་རེད་དཔེ་ཡིན་ན་ངེས་དགོས་ཀྱི་རེད་བ་རྒོལ་ཕྱི་རྒོལ་གཉིས་ཀ་ལ་གྲུབ་པ་གཅིག་རེད་བ་རེད་བ། དེ་ཉིད་ཕྱིར་ན་དཔེ་མ་ཡིན་ཟེར། དེ་དཔེ་ཡང་དག་མ་ཡིན་པར་ཐལ་བརྗེད་པ་ཉིད་ཀྱི་ཕྱིར་ཟེར་དཔེ་ལ་ཤེས་དགོས་ཀྱི་རེད་རེད་བ་གཉིས་ཀ་མཐུན་སྣང་དུ་གྲུབ་དགོས་ཀྱི་རེད་རྒོལ་ཕྱི་རྒོལ་གཉིས་ལ་བྱས་ཙང། ཨ་ནི་བརྗེད་པ་དེ་ཁྱོད་ཀྱི་དཔེ་ཡང་དག་མ་ཡིན་པར་ཐལ་དྲན་པ་བརྗེད་ཚར་བ་རེད་བ་བརྗེད་པ་ཉིད་ཀྱི་ཕྱིར་ཟེར་ད་དེའི་ཕལ་ཆེར་རྩ་བའི་ཚིག་འགྲོས་ནང་གི་ལས་དེ་རེད།